བརྒྱད་ཅུའི་གྱི་ནང་ལོགས་ལ་ཡ་ཨ་ནི་དགེ་བཤེས་བསོད་ནམས་ཕུན་ཚོགས་ལགས་ཁོ་རང་གི་ཨ་བོད་ཁུལ་གྱི་དགོན་པ་མང་པོ་ཞེ་པོ་ཅིག་ནང་ལོགས་ལ་ད་ཁྱོན་བསྡོམས་དགོན་པ་ཤེས་རྟོགས་བྱུང་ཡོད་ལ་དགོན་པ་སུམ་ཅུ་སོ་ལྔ་ཅིག་གི་ནང་ལོགས་ལ་ཡ་དགེ་འདུན་པ་ཁོ་རང་ཚོ་ལ་ཨ་ནི་བོད་པའི་གྱི་རྩོམ་རིག་དང། དེ་འདྲའི་གྱི་ཐོག་ལ་ཁོ་རང་གིས་སློབ་ཁྲིད་མང་པོ་ཞིག་གནང་གནང་ཤག། སྐབས་དེ་དུས་དགེ་བཤེས་བསོད་ནམས་ཕུན་ཚོགས་ལགས་ཁོ་རང་རོང་པ་ཚང་གི་ད་ལྟ་དར་རྒྱས་དགོན་པ་ལ་ཡ། བཞུགས་ཀྱི་འདུག་ཁོ་རང་དར་རྒྱས་དགོན་པ་ལ་བཞུགས་ཀྱི་ཡོད་རེད་ཡིན་པས་ཁོ་རང་རྒྱུན་གཏན་གྱི་དགོན་པ་ཁག་མང་པོ་ཞེ་པོ་དེ་འདྲ་ལ་བཅར་བྱས་བོད་པའི་རྩོམ་རིག་དང་དེ་འདྲའི་གྱི་ཐོག་ལ་ཁོ་རང་གིས་སློབ་ཁྲིད་མང་པོ་ཞེ་པོ་ཅིག་སྐབས་དེ་དུས་ཁོ་རང་གིས་གནང་གི་འདུག་ལ། དེ་ནས་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་དྲུག་ལ་ཡ་དགེ་བཤེས་བསོད་ནམས་ཕུན་ཚོགས་ལགས་ཁོ་རང་རྒྱ་གར་ལ་གཅིག་ཡོང་ཡ་གི་གོ་སྐབས་བྱུང་ཤག་རྒྱ་གར་ལ་ཚུར་སླེབས་བྱས། གནས་མཇལ་ཕྱིན། དེ་ནས་ཁོ་རང་ལ་རྒྱལ་བ་རིན་པོ་ཆེ་གྱི་མཇལ་ཁ་ཞུ་བའི་གྱི་གོ་སྐབས་ཅིག་ཏུ་ཐོབ། སྐབས་དེ་དུས་དགེ་བཤེས་ལགས་ཁོ་རང་རྒྱལ་བ་རིན་པོ་ཆེ་མཇལ་ཁ་ཞུ་བའི་གྱི་གོ་སྐབས་དེ་དང་བསྟུན་ཏེ་ཁོ་རང་གིས་པར་རྒྱལ་བ་རིན་པོ་ཆེ་མཉམ་པོ་མཉམ་དུ་ཡོད་ཤ་བའི་པར་མང་པོ་ཅིག་ཁོ་རང་གིས་ཉར་ཚགས་བྱས། དེ་ནས་དགེ་བཤེས་ལགས་ཁོ་རང་མཇལ་ཁ་དེ་ཐོབ་བྱས་ཡང་བསྐྱར་བོད་ལ་ཕར། རང་འཇགས་ལོག་ཕྱིན་ཤག། ཁོ་རང་གིས་མུ་མཐུད་ནས་དགོན་སྡེ་དགོན་སྡེ་ཁག་ལ་འགྲོ་བྱས་ཡང་བསྐྱར་ཁོ་རང་གིས་བོད་པའི་རྩོམ་རིག་བསླབ་པ་དང་ནང་ཆོས་ངོ་སྤྲོད་མང་པོ་ཞིག་སྐབས་དེ་དུས་མུ་མཐུད་བྱས་གནང་ཤག། དེ་ནས་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་དགུ་སྤྱི་ཟླ་བཅུ་པའི་གི་ཚེས་ཉི་ཤུ་རྩ་ལྔ་ལ་ཡ། དགེ་བཤེས་ལགས་དང་ཁོ་རང་དང་ལྷན་དུ་དགེ་འདུན་པ་བསོད་ནམས་ལགས་དང་དགེ་འདུན་པ་ཨ་རྒྱ་ཚེ་རིང་ལགས། ཁོ་རང་གསུམ་ཀ་སྐབས་དེ་དུས་ག་མདའ་དཀར་མཛེས་རྫོང་གི་དར་རྒྱས་དགོན་པ་ལ་སྐབས་དེ་དུས་བཞུགས་བཞག། དཀར་མཛེས་རྫོང་གི་སྤྱི་བདེ་ལས་ཁུངས་ལས་བྱེད་དེ་འདྲས་ཅིག་རུ་ཁག་མི་ཉི་ཤུ་དེ་འདྲས་ཅིག་ཐོལ་རྒྱག་དགོན་པའི་དགོན་པ་ནང་དུ་ཅིག་སླེབས་བྱས་འཛིན་བཟུང་བཀག་ཉར་བྱེད་ཡ་གི་གནས་སྟངས་ཅིག་ཆགས་བསྡད་བཞག་དགེ་བཤེས་ལགས་ཁོ་རང་འཛིན་བཟུང་མ་བྱས་གོང་ལ་ཡ་དར་རྒྱས་དགོན་པ་ནང་ལོགས་ལ་ཡ།

དེ་ངོ་རྒོལ་དེ་ད་ཁོང་ཚོས་ཀྱིས་མ་གནས་མལ་བྱེད་འདོད་ནི་ཁོང་ཚོས་ཀྱིས་དམ་བསྒྲགས་ཤུགས་ཆེན་པོ་ཅིག་སྐབས་དེ་དུས་བྱས་ཤག་དེའི་སྐབས་དུ་སྐད་འབོད་ནང་མཉམ་ཞུགས་བྱེད་མཁན་ད་ལྟ་བོད་མི་ཚེ་རིང་དབང་ཕྱུག་ལགས་ཁོ་རང་ཨ་ནི་བཙོན་ཁང་ནང་ཡོད་ཀྱི་ཡོད་ཀྱི་ལ་ཨ་ནི་མནར་གཅོད་དང་གཅར་རྡུང་རྐྱེན་གྱིས་ཁོ་རང་ལ་འདས་གྲོངས་བྱས་ཡ་གྱི་གནས་སྟངས་དེ་འདྲ་ཅིག་ཆགས་བསྡད་ཤག་དེ་ནས་ཉིས་སྟོང། གཅིག། སྤྱི་ཟླ་གསུམ་པའི་ནང་ལོགས་ལ་ཡ་ད། དགེ་བཤེས་ལགས་ཁོ་རང་འཛིན་བཟུང་བཀག་ཉར་བྱས་རྗེས་ལོ་གཅིག་དང་ཟླ་བ་ལྔ་ལྷག་ཙམ་འགྲོ་བ་རེད། ལོ་གཅིག་དང་ཟླ་བ་ལྔ་ལྷག་ཙམ་གྱི་རྗེས་ལ་ཡ་ཨ་ནི། དཀར་མཛེས་རྫོང་གི། འབྲིང་རིམ་མི་དམངས་ཁྲིམས་ཁང་གིས་ཁོ་རང་དགེ་བཤེས་ལགས་ལ་ཡ་ཨ་ནི། ལོ་ལྔ་གྱི། བཙོན་འཇུག་ཁྲིམས་ཐག་ཏུ་ཅིག་བཅད་ཤག། ཁོ་རང་ལ་བཙོན་འཇུག་ཁྲིམས་ཐག་བཅད་དུས་ཙམ་པ་ལ་རྒྱ་ནག་གཞུང་གིས་ནག་ཉེས་གཡོགས་ཡ་གཙོ་བོ་དེ་རྒྱལ་ཁབ་ཀྱི་ཁ་བྲལ་ལ་ངར་བསྐུལ་བྱས་པ་དང་དེ་ག་ནང་བཞིན་གྱི་ཁོ་རང་ཨ་ནི། རྒྱ་གར་ལ་ཡིག་ཆ་ཏག་ཏག་མེད་བྱས་ནས་ཁོ་རང་རྒྱ་གར་ལ་འདུག་ཁྲིམས་འགལ་གྱིས་འདུག་ཕྱིན་ཤག་ད་ག་ནང་བཞིན་གྱི་རྒྱལ་བ་རིན་པོ་ཆེ་གྱི་མཉམ་དུ་སྐུ་པར་སྒྲོན་རྒྱུ་དེ་ཚོ་ཚང་མ་རྒྱ་ནག་གཞུང་གིས་ཁྲིམས་འགལ་ལ་ངོས་འཛིན་བྱས་ནས་ཁོ་རང་ལ་ལོ་ལྔ་གྱི་བཙོན་འཇུག་ཁྲིམས་ཐག་བཅད་ཤག་ཁྲིམས་ཐག་བཅད་ཚར་བའི་རྗེས་ལ་ཡང་དགེ་བཤེས་ལགས་ཁོ་རང་གི་པཱ་ལགས་དང་ད་ག་ནང་བཞིན་གྱི་སྤུན་མཆེད་རིགས་ཐུག་འཕྲད་འགྲོ་བའི་སྐབས་སུ་ལ་དགེ་བཤེས་ལགས་ཁོ་རང་གི་པཱ་ལགས་ཀྱིས་འགྲེལ་བཤད་རྒྱབ་པ་ལྟར་ན་དགེ་བཤེས་ལགས་དགེ་བཤེས་བསོད་ནམས་ཕུན་ཚོགས་ལགས་ཁོ་རང་གཟུགས་གཞིའི་གནས་སྟངས་དཔེ་སྐྱོ་པོ་ཆགས་བསྡད་པ་དང།